ད་ཉོན་མོངས་པའི་ཀུན་ནས་ཉོན་མོངས་པའི་ཀྱི་ཡན་ལག་ཟེར་ན་ད་ཉོན་མོངས་པའི་ཡན་ལག་དེ་ལ་མ་རིག་པ་དང་སྲེད་ལེན་གཉིས་འོ་དེ་འདྲའི་བྱས་གསུངས་ཀྱི་རེད་བ་འོ་དེ་ཡིན་དེ་ལ་བྱས་ཙང་ད་ཉོན་མོངས་པའི་ཡན་ལག་དེ་ལ་མ་རིག་པ་དང་སྲེད་ལེན་གཉིས་ཁོ་ན་མིན་གྱི། ནི་ཁོང་ཁྲོ་ལ་སོགས་པ་དེ་འདྲའི་ཉོན་མོངས་པ་གཞན་དེ་ཚོ་མ་སྨོས་ཡག་དེ་ག་རེ་བྱས་ནས་རེད། ལབ་ཡག་དེ་ལ། མ་རིག་པ་ནི་ཉོན་མོངས་པ་ཐམས་ཅད་ཀྱི་རྩ་བ་ཡིན་པའི་ཕྱིར་དེ་མེད་ན་གཞན་རྟོག་ཅུང་ཚད་མར་འགྱུར་བའི་ཕྱིར་ཏེ། ཨོ་ད་དེ་རེད་དེ་རྩ་བ་མ་རིག་པ་དེ་ཉོན་མོངས་པ་ཐམས་ཅད་ཀྱི་རྩ་བ་དེ་རེད། རེད་བ། རྩ་བ། ད་ང་ཚོ་ག་རེ་ཟེར་གི་རེད། ད་ཉོན་མོངས་པ་ཐམས་ཅད་གང་ནས་འབྱུང་ས་གི་ད་དེ་རྩ་བ་དེ་མ་རིག་པ་ལ་ཆགས་བསྡད་ཀྱི་རེད་བ། ཨོ་དེ་ཡིན་དེ་ལ་བྱས་ཙང་ག་རེ་ཟེར་གི་རེད་བ།

ད་མ་རིག་པའི་དབང་གིས་དེ་ནི་ཆགས་སྡང་གི་ཉོན་མོངས་དེ་འདྲའི་འབྲས་ཨ་ནི་ཆགས་སྡང་གི་དབང་གིས་དེ་ནི་ཕ་གི་ལས་དགེ་མི་དགེ་སྣ་ཚོགས་པ་གསོག་འགྲོ་ཡག་དེ་འདྲའི་ཞིག་ཡོང་བསྡད་ཀྱི་རེད་བ་འོ་ད་དེ་རེད་དེ་ཡིན་དེ་ལ་བྱས་ཙང་ལས་ཀྱི་ཀུན་སློང་བྱེད་མཁན་གྱི་ཉོན་མོངས་དེ་ལ་ཉོན་མོངས་དེ་ལ་མ་རིག་པ་ཁོ་ན་ངེས་པ་མ་རེད་བ་དེ་ཆགས་སྡང་ལ་སོགས་པའི་ཉོན་མོངས་པ་ད་མང་པོ་ཞིག་ཡོང་བསྡད་ཀྱི་ཡོད་ཙང་ད་དེ་ཚོ་རེད་དེ་བྱས་ཙང་ད་གཙོ་བོ་ན་དེ་མ་རིག་པ་དེ་ཡིན་ཙང་དེ་སྨོས་པའི་ངེས་པ་ཡིན་ཙང་དེའི།

རེད་བ། བོད་ཀྱི་གཤེགས་ཚིག་ལ་ཕར་ཉི་ཚོགས་བཞག་པའི་གི་གི་གཙོ་བོ་དེ། ད་ཉི་ཚོགས་བཞག་པའི་གི་དེ་ནི་ཉི་ཚོགས་བཞག་མཁན་གི་དེ་ཉི་ཉི་མོ་གཙོ་བོ་དེ་གསལ་ལན་ཉི་དེ་རེད། འོ་དེ་དེ་ཡིན་ཙ་དེའི་ཆ་ནས་ཁོ་གསལ་ལན་ཉི་དེ་གཙོ་བོ་ཡིན་པའི་ཆ་ནས་གཉིས་སུ་མེད་པ་རེད་བ། དེ་གཉིས་སུ་མེད་ནས་དེ་དེ་གཉིས་སུ་བསྟན་པའི་ཨ་ནི་གཞན་དོགས་ཆུ་བོ་དེ་གི་བག་ཚན་ནས་ཚུལ་གོ་ཐུབ་པ་ཞིག་ཡིན་ཙ།

ཨོ་ཏི་ཨུ་སི་བྱས་ད་ཐེངས་ཁྱེད་དེ་ལ་ང་ཚོ་ས་བྱས་གསུམ་པ་དེ་འགྲོ་ཚར་བ་བྱས་ད་ས་བྱས་བཞི་བ་རྡོ་ཡི་ཐལ་བྱས་བར་བྱས་དེ་རེད་བ་ས་བྱས་བཞི་བ་དེ་རྡོ་ཡི་ཐལ་བྱས་བར་ན་ཨ་ནི་རྡོ་ལེས། དགེ་སློང་དག་ཁྱེད་ལ་རྟེན་གྱི་འབྲེལ་བ་འཇུ་བ་དང། རྟེན་གྱི་འབྲེལ་བ་ཞུ་ཡི་ཕྱིར་ནང་ཆོས་བསྟན་པར་བྱའོ་ཞེས་གསུངས་པའི་དེ་ཅི་ཞེ་ན། དེ་རེད་ད་རྡོ་ཡི་བཀའ་ས་དགེ་སློང་དག་ཁྱེད་ལ་རྟེན་གྱི་འབྲེལ་བ་འཇུ་བ་དང་རྟེན་གྱི་འབྲེལ་བ་ཞུ་ཡི་ཕྱིར་ནང།

རྟེན་འབྲེལ་ཟེར་ན་ད་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་རྟེན་འབྱུང་ཟེར་ན་འགྲིག་གི་རེད་བ། ཡང་ན་རྟེན་ཅིང་འབྲེལ་བར་འབྱུང་བ་ཟེར་ཡག་གི་དེའི་སྒྲ་ཡི་དོན་དེ་ག་རེ་རེད་ཟེར་ན་འོ་ད་དེ་གི་ངེས་ཚིག་དེ་ཤེས་དགོས། འདི་སཾ། འདི་སཾ་སྐྲྀ་ཏ་ཡི་སྐད་ལ། པྲ་ཏཱི་ཏྱ་ས་མུཏ་པཱ་ད་ཞེས་འབྱུང་སྟེ། དེ་ལ་ཉེ་བསྒྱུར་ནི། ཉེ་བསྒྱུར་པྲ་ཏི་ནི་ཕྲད་པ་དང་བརྟེན་པའོ་ཟེར་བ་དེ་རེད་ད།

གུང་རྒྱལ་ཁྱེར་ན་སྔ་མས་ཅི་བྱ་ཚིག་ཆེ་ཡིས་ཇི་བྱ་ནོ་ཟེར་དེ་ཞེས་བཤད་པ་ལྟ་བུར། དེ་ཚེ་གུ་རུ་སྐད་ཀྱི་ཞིང་གོང་རུང་གི་དུས་ནས་པའི་ནི་དཔག་ཏུ་ལྡན་པ་རྟོག་ཏུ་ལྡན་པ་དེ་འདྲི་ཞིག་གི་བུ་གི་དན་བསྟན་པ་ལ་དེ་འདྲི་ཞིག་ཡིན་ན་ཡང་ཁོ་ཡང་ཚིག་གཞན་དུ་བར་ཕྲད་འདི་ལ་ནི་ཁོ་པའི་ཡང་མ་ཆགས་འགྲོ་ཡ་ཟིན་གྱི་གནས་པས་དེ་འདྲི་ཡོང་གི་རེད་དཔེར་ན་གུང་རྒྱལ་ཁྱེར་དེ་སི་ཏུ་ཀྱི་གུང་རྒྱལ་ཁྱེར་དེ་སྔ་བའི་རང་བཞིན་ཞིག་ཡིན་ན་ཡང་ཁོ་རྒྱ་མཚོ་དང་འདྲེས་སོང་ན་ཁོ་སྔ་བའི་རང་བཞིན་ལས་བུ་གི་ད་སྔ་བའི་རང་བཞིན་དེ་བར་ཟིན་གྱི་གནས་ནས་དེ་ནི་ཁོ།

ཡོད་པ་ན་འབྱུང་བ་ལ་འཇུག་པའི་ཕྱིར་དེ་ནི་དེ་རེད་བྱས་ཙང་དེས་དེ་བུ་སྐྱེད་ཚུལ་གྱིས་རིགས་འབྱུང་བ་ལ་འཇུག་པའི་ཕྱིར། ད་འབྱུང་བས་དེ་དེ་བྱེད་དུ་རྐྱེན་ལ་རྐྱེན་དང་འབྲས་བུ་ཕྲད་ནས་ཡང་དག་པར་འབྱུང་བ་ཡིན་ནོ་དེ་རེད་ད་བྱེད་དུ་རྐྱེན་གྱི་རྐྱེན་དང་འབྲས་བུ་ཕྲད་ནས་ཡང་དག་པར་འབྱུང་བ་ཞིག་ལ་འབྱུང་བ་ཟེར་གྱི་རེད་འོ་ད་དེ་རེད་ད་དེ་ངེས་ཚིག་འདྲ་བ་ན་ཞིག་རེད། ཕྲད་པའི་དོན་ཡང་བར་མ་ཆད་པར་འབྱུང་བ་ཡིན་ལ་ཕྲད་ནས་འབྱུང་བའོ། ཕྲད་པ་ཉིད་ཀྱི་ཚེ་འབྱུང་བ་ཡིན་ཏེ་ཁ་གདངས་ནས་ཉལ་ལོ་ཞེས་བརྗོད་པ་བཞིན་ནོ། དེ་རེད་ད་ཕྲད་པའི་དོན་དེ་བར་མ་ཆད་པར་འབྱུང་བ་ཞིག་ལ་ཕྲད་པ་ཞེས་ཤིག་གོ་གི་རེད་ཞིག་གིས་ཕྲད་པའི་དོན་དེ་བཞིན་དུ་འབྲས་བུ་བར་མ་ཆད་པ་རེད་བ་དང། དེ་འབྲས་བུ་བར་མ་ཆད་པར་འབྱུང་བ་ཡིན་ལ། ཕྲད་ཟེར་ཏེ་བར་མ་ཆད་པའི་གི་ཐོག་ནས་ཕྲད་པ་ཞིག་གོ་གི་རེ། ཕྲད་ནས་འབྱུང་བའོ་ཕྲད་པ་ཉིད་ཀྱི་ཚེ་འབྱུང་བ་ཡིན་ད་ཕྲད་ནས་འབྱུང་ཟེར་ལབ་པ་ཡིན་ན་ཡང་གོ་ཕྲད་པ་ད་རུང་རེ།

སྐྱེད་མེད་ཀྱི་ཡིན། ད་ཁ་ཅིག་གིས་སྐབས་འདིར་ད་རྟེན་ཅིང་འབྲེལ་བར་འབྱུང་བའི་ས་མཚུངས་སྐྱེད་མེད་ཀྱི་ཡིན་ཟེར་རེད། རེད་བ། རྟེན་འབྲེལ་རྟེན་འབྲེལ་ཡན་ལག་བཅུ་གཉིས་ལ་ས་མཚུངས་ད་ང་ཚོ་ས་ས་མཚུངས་དུ་སོ་ནི་ནོར་གྱི་ད་ཕ་ཞིག་བཀའ་ལ་ཟེར་བ་ཡིན་རེད་བ། ད་དཔེར་ན་ང་ཚོ་འདོད་པ་ལ་མ་རིག་པའི་ཀུན་ནས་བསླངས་ནས་ལས་བསགས་དེ་འདྲས་བྱས་བ་ཡིན་ན་ད་རྟེན་འབྲེལ་ཡན་ལག་བཅུ་གཉིས་པོ་གང་ག་དེ་ས་མཚུངས་པ་ཡིན་ཟེར་ཡ་འདྲ་བ། ཨ་ནི་མ་རིག་པའི་ཀུན་ནས་བསླངས་ནས་ད་བསམ་གཏན་དང་པོ་གི་ཕུག་གི་ཅིག་འཕེན་བྱེད་ལས་ཅིག་བསགས་པ་ཡིན་ན

ད་ལྟ་གོང་དུ་བཤད་པ་ནང་བཞིན་དཔྱད་པ་བྱེད་ཀྱི་རེད། ཡིན་ན་ཡང་འདིའི་ལུགས་ན་ཟེར་ནས་ད་བྱེ་བྲག་སྨྲ་བའི་ལུགས་ལ། ཨ་ནི་ཚེ་གསུམ་དང་ཆ་གསུམ་དུ་བསྟན་པ་ཉིད་ཀྱིས་ཤུགས་ལ་ཤེས་པའི་ཕྱིར་དང་ཟེར་རེད། ད་ད་ལྟ་ང་ཚོ་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཆ་གསུམ་ཕྱེ་འགྲོ་གི་རེད་བ་ད་གནས་སྐབས་པའི་རྟེན་འབྲེལ་འདོད་པའི་ལུགས་དེ་ལ། ད་གནས་སྐབས་པའི་རྟེན་འབྲེལ་ཟེར་ནས་ད་གནས་སྐབས་པའི་རྟེན་འབྲེལ་དེ་ལ་བཅུ་གཉིས་བཤད་ནས་དེ་བཅུ་གཉིས་པོ་དེ་ད་ཁོ་ཚེ་གསུམ་དང་ཆ་གསུམ་ལ་ཕར་བཤད་ནས་ཆ་གསུམ་ཟེར་ན་འདི་ཚེ་གསུམ་རེད་བ།

མི་ཚེ་ལས་དང་ས་མཚུངས་ལ་དཔྱད་པ་མི་དགོས་པ་བཅས་ས་ག་རེ་ག་རེ་ཡིན་པ་དེ་ཤེས་ཐུབ་ཀྱི་རེད། རྣམ་པར་དཔྱད་པ་དེ་ཡང་གཞན་གྱི་ལུགས་ཡིན་པའི་ཕྱིར་བདག་གིས་མ་བྱས་སོ་ཟེར་བ་དེ་འདྲ་ཡིན་ཙང་ད་ས་མཚུངས་ལ་དཔེ་ཀྱི་དཔྱད་པ་བྱས་བསྡད་དེ་ཚོ་རྟེན་འབྲེལ་ཡན་ལག་བཅུ་གཉིས་འདོད་ཚུལ་དཔེ་ཀྱི་གཞན་གྱི་ལུགས་ཀྱི་འདོད་ཚུལ་འོ་ད་དེ་འདྲ་ཞིག་རེད་དེ་ག་འདི་འདི་ཐོག་ལ་དཔྱད་པ་མ་བྱས་དཔྱད་པ་བྱེད་ཀྱི་མེད་གཞན་གྱི་ལུགས་ཡིན་པའི་ཕྱིར་བདག་གིས་མ་བྱས་སོ་བྱས་ཡང་མདོ་ལས་འདི་ཡོད་ན་འདི་འབྱུང་འདི་སྐྱེས་པས་འདི་སྐྱེའོ་ཞེས་རྣམ་གྲངས་གཉིས་གསུངས་པ་ནི། འོ་ད་དེ་ད་དེ་ང་ཚོ་རྟེན་འབྲེལ་གྱི་མདོ་དེ་རེད་བ།

འོ་དེ་མདོ་དེ་གི་བསྟན་པ་རེད་ཟེར་ནས་འོ་ད་དེ་མདོ་ཡི་བསྟན་ཚིག་ཅི་དེ་ཐོག་ནས་གསུང་གི་རེད། བྱས་ཙང་མ་རིག་པ་འདི་ཡོད་ན་གཉིས་པ་འདུ་བྱེད་ཀྱི་རྟེན་འབྲེལ་དེ་འབྱུང་ཟེར། ད་འདུ་བྱེད་ཀྱི་རྟེན་འབྲེལ་དེ་ཡོད་ན་དེ་ལ་བརྟེན་ནས་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་དེ་འབྱུང་གི་རེད་ཟེར་ནས་འོ་ད་དེ་འདྲའི་བཟོ་ནས་ད་རྟེན་འབྲེལ་ཡན་ལག་བཅུ་གཉིས་སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་དེ་འདྲའི་བཟོ་ནས་མར་ཡན་ལག། བོད་ཀྱི་བར་མ་ཆད་པ་བརྒྱུད་པ་བཟོ་ནས་ད་བར་མ་ཆད་པ་ཟེར་གི་རེད་ཡན་ལག་དེ་འདྲའི་སྔ་མ་སྔ་མ་ལ་ཕྱི་མ་ཕྱི་མ་མར་བརྒྱུད་ནས་འོ་ད་དེ་འདྲའི་བཟོ་ནས་འབྱུང་རིམ་ཞིག་མདོ་དེ་གི་བསྟན་པ་རེད་ཟེར་ཡ་ཞིག་གི། གོ་ལས་ཞུགས་གཅིག་བྱས་དེ་གཉིས་པ་དེ་བྱས། སྔོན་གྱི་མཐའ་འདི་ཡོད་ན་ད་ལྟར་གྱི་མཐའ་འདི་འབྱུང་ལ་ད་ལྟར་གྱི་མཐའ་འདི་སྐྱེས་པས་ཕྱི་མའི་མཐའ་འདི་སྐྱེའོ་ཞེས་ཚེ་བརྒྱུད་པ་གཉིས་བསྟན་པའི་ཕྱིར་རོ། དེ་ལྟར་ཚེ་སྔ་མ་ནས་འདི་འགྲུབ་པའི་ཚེ་གཅིག་འདི་ནི་ཕྱི་མ་འགྲུབ་པའི་ཚེ་གཅིག་ཟེར་ནས་ཚེ་བརྒྱུད་པ་གཉིས་བསྟན་པ་རེད་ཟེར་ད་མདོ་དེ་གིས་གཙོ་བོ་ཚེ་བརྒྱུད་པ་གཉིས་བརྒྱུད་པ་མི་འདྲ་བ་གཉིས་བསྟན་པའི་དོན་དུ་གསུངས་པ་རེད་ཟེར་གྱི། དེ་ག་འདྲ་རེད་ཟེར་ན་སྔོན་གྱི་མཐའ་འདི་ཡོད་ན་ཟེར་རེད་ད་སྐྱེ་བ་སྔ་མ་དེ་རེད་བ། སྐྱེ་བ་སྔ་མའི་གི་དེ་འདྲའི་གི་སྔོན་གྱི་མཐའ་དེ་ཡོད་ན། ཨ་ནི་དེ་ལ་བརྟེན་ནས་ད་ལྟར་གྱི་མཐའ་དེ་འབྱུང་གི་རེད། ད་ལྟར་གྱི་མཐའ་དེ་སྐྱེས་ཡིན་ཙང་དེ་ལ་བརྟེན་ནས་སྐྱེ་བ་ཕྱི་མའི་གི་མཐའ་དེ་འབྱུང་གི་རེད་ཟེར་ནས་འོ་ད་དོན་ཅི་ཞིག་གི་ཐོག་ནས་ཚེ་ཡི་བརྒྱུད་པ་གཉིས་བསྟན་པའི་དེ་ལྟར་དག་འབྲས་སུ་གཅིག་བྱས་དེ་གསུམ་པ་དེ་བྱས། དེ་དག་གཉིས་ཀ་ལྟར་ན་ཡང་ཟེར་ད་དེ་རེད་ད། དེ་དག་གཉིས་ཀ་ལྟར་ན་ཡང་དངོས་དང་བརྒྱུད་པའི་གི་རྒྱུ་དང་འབྲས་བུ་བསྟན་པའི་ཕྱིར་ཟེར་འོ་དེ་རེད་ད།